ས་ཁུལ་དེར་ཁང་གླ་སླ་བ་དང་གང་ཅིའི་མཐུན་རྐྱེན་འཛོམས་པས་བོད་རིགས་ཇེ་མང་ཞིག་དེར་གནས་སྤོ་གི་ཡོད་འདུག་དེ་ཡང། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་མི་འབོར་ཞིབ་བཤེར་གྱི་གྲངས་ཐོ་ལ་གཞིགས་ན། Campbelltown ས་ཁུལ་དུ་གནས་སྡོད་མཁན་མི་གྲངས་བརྒྱ་ཆ་དྲུག་ཅུ་རེ་གཉིས་དང་ཕྱེད་ཀ་ཙམ་ཞིག་ཨོ་སྟྲེ་ལི་ཡ་རང་ལ་སྐྱེས་ཡིན་པ་དང། དེ་མིན་མི་བརྒྱ་ཆ་གསུམ་དང་ཕྱེད་ཀ་ཙམ་དབྱིན་ཡུལ་ལ་སྐྱེས་པ། ཡང་བརྒྱ་ཆ་གསུམ་ཚེག་གཉིས་ནིའུ་ཛི་ལན་ལ་སྐྱེས་པ། དེ་བཞིན། ཕི་ལི་པིན་དང་རྒྱ་གར། ཤི་རི་ལང་ཀ་སོགས་ལ་སྐྱེས་ཡོད་པ་ཡིན་འདུག་ལྷག་པར་དུ་ས་ཁུལ་དེར་ཡོད་པའི་མི་བརྒྱ་ཆ་བཞི་དང་ཕྱེད་ཀ་ཙམ་ཞིག་གདོད་མའི་མི་རིགས་ཡིན་པ་ཐོན་ཡོད་འདུག་འཇིགས་མེད་རྡོ་རྗེ་ལགས་ནི་ལོ་ཉི་ཤུ་གོང་ལ་ཨོས་ཏྲེ་ལི་ཡར་སྐྱབས་བཅོལ་དུ་སླེབས་ཡོད་པ་དང་ལོ་མང་རིང DY ས་ཁུལ་ལ་གནས་སྡོད་བྱས་ཡོད་འདུག། དེ་ཡང་ལོ་གསུམ་གོང་ལ་ཁོང་གི་ནང་མི་དང་ནང་མི་གཞན་ཞིག Campbelltown ས་ཁུལ་དུ་ཐོག་མར་སྤོས་ཡོད་འདུག་ཁོང་གིས་ད་ཆ་ས་ཁུལ་དེར་བོད་མི་གནས་སྡོད་མཁན་བརྒྱ་མ་ཟིན་ཙམ་ཞིག་ཡོད་ཅེས་འདི་གར SBS བོད་སྐད་སྡེ་ཚན་ལ་གསུངས་དོན། ད་ལྟ་དེ་ང་ཚོ་བལྟས་ན་ད་ང་དེ་སྤོས་ཡོང་ནས་ཕལ་ཆེར་ད་ལོ་གསུམ་ལྷག་ཙམ་འཁོར་གྱི་ཡོད་རེད་དེའི་ནང་ལོགས་ལ་ད་ཐོག་མར་དེ་ང་ཚོ་དེ་འབྱོར་དུས་གོ་ན་ང་ཚོ་མི་ཚང་གཉིས་མ་གཏོགས་ཡོད་མ་རེད་ད་དེ་གཉིས་ཕྱི་ཟེར་ནི་ང་རང་ད་མང་རུ་མང་རུ་ཕྱིན་ཕྱིན་ད་ད་ལྟ་ཐན་པ་ན་མ་སོང་ན་ད་ཐན་པ་ཕལ་ཆེར་བཅུ་ཆད་སོད་ཅིག་དེ་འདྲ་ཞིག་ཆགས་འགྲོ་གི་ཡོད་ས་རེད། དཔེར་ན་མི་ན་མི་རྒན་པ་ན་སུ་ཆགས་ཀྱང་ན་མི་རྒན་པ་ད་ང་ཚོ་ད་སྤྱོད་བཅུག་གེགས་སུ་ཡོད་ས་རེད། ཨ་ན་ཕྲུ་གུ་རེད་ད་ང་ན་གཞན་གྱི་ད་ད་ཕྲུ་གུ་ཆུང་ཆུང་རེད་ཨ་ན་སློབ་གྲྭ་འགྲོ་མཁན་རེད་དེ་འདྲ་འོག་སུ་ཡོད། ཨ་ཅེ་ག་རེ་ཟེར་དགོས་རེད་ང་ཚོ་ཚང་མ་ལོ་ད་ད་ད་དེ་ལོ། གཉིས་གསུམ་གྱི་ནང་ལོགས་ལ་ང་ཚོ་ཕལ་ཆེར་མི་ད་བརྒྱ་མ་ཟིན་ཙམ་དེ་འདྲ་ཅིག་སླེབས་ཡོད་རེད་བྱས་ཙང་གི་དེ་ཚོ་ཚང་མ་ལོག་གི་གམ་ཆས་ཟིན་སློབ་གྲྭར་འགྲོ་ས་ཡིན་ན་འདྲ་དགའ་བོ་མཆིས་ཐུགས་ཁོ་རང་ཚོ་ནམ་རྒྱུན་གཅིག DY གི་ལས་ཀ་གི་བྱེད་སྟངས་ནང་བཞིན་བྱེད་བྱས་ནས་ཨེ་ཚང་མ་ལོག་འདུག་སེ་བྱས་བྱས་ད་གང་ལྟར་སློབ་གྲྭར་འགྲོ་མཁན་སློབ་གྲྭར་ལས་ཀ་བྱེད་མཁན་ལས་ཀར་འདུག་སེ་བྱས་བྱས་ང་ཚོ་འགྲོ་བསྡད་ཀྱི་ཡོད་རེད་ཞུ་ཡ་ཡིན།
དེ་ཡང Campbelltown ས་ཁུལ་གྱི་གཡས་གཡོན་ལ་སློབ་གྲྭ་དང་སྨན་ཁང། ཚོང་ཁང། སྤྱི་སྤྱོད་འགྲིམ་འགྲུལ་སོགས་ཀྱི་དགོས་ངེས་ཆ་རྐྱེན་ཡོངས་སུ་རྫོགས་པ་ཚང་ཡོད་ཅེས་ཡང་འཇིགས་མེད་ལགས་ཀྱིས་འགྲེལ་བརྗོད་གནང་དོན། ས་ཆ་དེ་སྤྱིར་བཏང་ག་རེ་ཟེར་བ་ད་ཕར་ཚུར་འགྲོ་སྐྱོད་བདེ་པོ་གང་ཡིན་ཟེར་ན་ང་ཚོ་ད་དཔེར་ན་བོད་པ་མང་ཤས་ས་ཆ DY ལ་བཞུགས་ཀྱི་ཡོད་རེད DY དང Campbelltown གཉིས་བར་ལ་ཁྱེད་རང་གི

ཨ་ནི་ཕར Wollongong རེད། ད་ག་ནང་བཞིན་གྱི་ད་ད་ད་གནམ་ཐང་གསར་པ་གཅིག་ད་ད་དེ་ལ་འཛུགས་ཀྱི་ཡོད་རེད་ཨ་ནི་དེ་ཡང་དེ་ནས་ཕར་སྐར་མ་ཉི་ཤུ་ལྷག་ཙམ་ཞིག་འགྲོ་ཡ་རེད་དེ་འདྲས་བྱས་བྱས་ད་ག་ནང་བཞིན་གྱི་ད་སློབ་གྲྭ་རེད་སྨན་ཁང་རེད་ཨ་ནི་ད West University ཟེར་ནས་ད་ད་དེ་ང་ཚོ་ཁྲི Campbelltown རང་ན་ཨ་ནི་དེ་འདྲས་གཅིག uni འགྲོ་ས་དེ་འདྲས་གཅིག college འགྲོ་ས་དེ་འདྲས་ཅིག་ཡོད་རེད།
དེ་བཞིན་མཁན་པོ་གྲོང་ས་ཁུལ་ལ Western Sydney University སྟེ་ནུབ་ཕྱོགས་སིད་ནི་སློབ་གྲྭ་ཆེན་མོའི་ཡན་ལག་དང་གཞུང་དང་སྒེར་གྱི་སློབ་ཆུང་དང་སློབ་འབྲིང་མང་པོ་ཡོད་འདུག་བསྟན་འཛིན་ཀུན་གསལ་ལགས་ནི་ཁོང་མོའི་ནང་མི་དང་ལྷན་དུ་ཕྱི་ལོ་ཉིས་སྟོང་བཅུ་དྲུག་གི་ལོ་མཇུག་ལ Dee Why ནས་མཁན་པོ་གྲོང་ལ་སྤོས་ཡོད་འདུག།

སྤྱིར་མཁན་པོ་གྲོང་ས་ཁུལ་ལ་མི་འབོར་ཁྱོན་བསྡོམས་འབུམ་གཅིག་དང་ཕྱེད་ཀ་ལྷག་ཙམ་ཡོད་པ་དང། ས་ཁུལ་དེར་མི་རིགས་དང་སྐད་རིགས་སྣ་འཛོམས་ཡོད་འདུག་དེ་ཡང་འཇིགས་མེད་ལགས་ཀྱིས་འདས་པའི་ལོའི་ནང་ས་ཁུལ་དེར་གནས་སྡོད་བོད་མི་རྣམས་དང་ས་གནས་ཀྱི་འཛིན་སྐྱོང་ལྷན་ཚོགས་དེ་བཞིན་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་བར་འབྲེལ་ལམ་བཟང་པོ་ཡོང་བར་འབད་བརྩོན་གནང་བཞིན་ཡོད་ཅེས་ཡང་ཁོང་གིས་གསུངས་དོན། ད་ལོ་གཉིས་གསུམ་གྱི་ནང་ལོགས་ལ་ང་ཚོ་ཏུའུ་སིའི་འབྲེལ་བ་ཞུས་བྱས་ནས་ད་ལྟ Council རེད་ད་ག་ནང་བཞིན་གྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ད་ཅིག Community Service ཟེར་ད་དེ་འདྲ་འདྲ་མི་འདྲ་དེ་འདྲ་ཚོགས་པ་ཡོད་རེད་ད་ག་ནང་བཞིན་གྱི་ད་གཙོ་བོ་གཙོ་བོ་དེ་ང་ཚོ་དེ་ནང་ལ་ད་ལྟ Macarthur Diversity Service MDS ཟེར་གྱི་འདུག་དེ་འདྲ་བྱས་ནས་ང་ཚོ་ཚོགས་པ་ཡོད་རེད་དེའི་སྤྱི་བཏང་གི་བོད་པ་ཚོ་གསར་པ་སླེབས་དུས་སྐབས་ཅིག་ལྟ་ཉན་དང་ད་ག་ནང་བཞིན་གྱི་དེའི་གྱི་ཡན་ལག་ཁོ་རང་ཚོ SL དང་ད་ལྟ་དེ་འདྲས་ཀྱི་འབྲེལ་བ་ཡོད་དོ་ཅོག་ཨ་ནི་འདི་འདྲ་བྱས་བྱས་ད་ཁོ་ཚོ་ང་ཚོ་གི་བར་ལ་ད་ལྟ་ད་ལོ་གཉིས་གསུམ་གྱི་ནང་ལོགས་ལ་འབྲེལ་བ་དཔེ་ཡག་པོ་ཡོད་ཨ་ད་ག་ནང་བཞིན་གྱི་ད་དུང་ང་ཚོ་དེ་ལ་དམིགས་བསལ་གྱི་འདུག་ཟེར་བྱས་བྱས་སྐུ་མདུན་འཁྲུངས་སྐར་བཏང་རེད་ཨ་འདི་གཏང་དགོས་ཡས་དེ་ཡང་ང་ཚོ་སྤྱི་བཏང་ག་རེ་ཟེར་ས་གནས་འདི་ལ་ང་རང་ཚོ་བོད་པ་ཡོད་དོ་ཅོག་ཚང་མ་ལོག་གི་ཅིག་ས་གནས་ག་འདྲ་ཅིག་ལ་བསྡད་ཡིན་ན་དེ་གི་ཡུལ་མི་ཕན་ཚུན་དང་བསྟུན་དགོས་ཡ་དང། ཨ་ནི་ཅིག་དེའི་གི་ད་ཅིག་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ལ་ང་ཚོས་འབྲེལ་བ་བྱེད་དགོས་ཡ། ད་ག་ནང་བཞིན་གྱི་ཅིག་བོད་དོན་ཁྱབ་བསྒྲགས་བྱེད་དགོས་ཡ། དེ་འདྲས་ཀྱི་ཐོག་ནས་ང་ཚོར་འབྲེལ་ལམ་བཞག་ཅིག་ད་ད་ལོ་དེ་ཐོག་མར་འདྲ་ཅིག་ཆགས་བསྡད་ཡོད་རེད་དེ་འདྲ་བྱེད་དུས་སྐབས་ལ་ཅིག Council གྱིས། ཨ་ནི་ཅིག་དམིགས་བསལ་གྱི་དེའི་ཐོག་ལ་ད་རེས་དེ་ང་ཚོ། རོགས་སྐྱོར་གྱི་ཨ་ནི་ཅིག་ད་རེས་ཀྱི་དེ་འཁྲུངས་སྐར་བཏང་རྗེས་ཀྱི་དེ་འདྲ་བྱེད་ན་ཅིག་དཔེ་བཞག་ན་ང་རང་ཚོ།

ཕར་ནས་ཚུར་བོད་གཞུང་གིས་ད་ལྟ་གཏོང་ཡོང་ཡ་དེ་ལ་ག་རེ་ཟེར་མང་པོ་ཅིག་གཏོང་ཡོང་དུས་སྐབས་ལ་ཨ་ནི་ང་ཚོ་ས་གནས་སྐྱེས་ཀྱི་མ་ཐ་བས་ན་སྐྱེས་ཀྱི་ག་རེ་ཟེར་ན་དེ་འདྲས་ཅིག་ཆགས་ཡོང་དུས་སྐབས་ལ་ཨ་ནི་ཁོ་ཚོ་ལ་ཅིག་དཀའ་ངལ་སེལ་ཡ་དང་ད་ག་ནང་བཞིན་གྱི་ཅིག་སྣེ་ལེན་བྱེད་ཡ་དེའི་ཐོག་ལ་བར་ཆད་ཁྱད་པར་འགྲོ་གི་མེད་འགྲོ་བསམ་བསམ་པ་ཅིག་འདུག་གང་ཡིན་ཟེར་ན་སོ་སོ་ད་ཅིག་བོད་རིགས་མཐུན་ཚོགས་ཀྱི་བརྒྱུད་ནས་ལོ་མང་པོ་ཅིག་ཉམས་མྱོང་དུ་ཆགས་ཡ་བྱས་ན་ང་ཚོ་དཀའ་ངལ་ཆེ་ཤོས་ཆེ་ཤོས་དེ་ག་རེ་ཟེར་ན་གཞན་མ་དཀའ་ངལ་ཡོད་མ་རེད་དེ་ཁང་པ་དེ་དཀའ་ངལ་ཆེ་ཤོས་ཅིག་རེད་ཨ་ནི་དེའི་ཚེ་ཁང་པ་དེ་ཡག་པོ་ཅིག་དེ་ལམ་སེང་ལམ་སེང་རག་མ་ཐུབ་པས་ན། འོ་ན་ཁོ་ཚོར་ཕར་ནས་ཚུར་བཏང་ཡོང་ཡ་དེ་ལ་དེ་འདྲ་འགག་འགྲོ་ཡ་དང། ཅིག་དེ་འདྲས་ཀྱི་ད་ཅིག་ཁང་པ་དཀའ་ངལ་གྱིས་ཁོ་ཚོ་བསྡད་ས་དེ་ཐོག་མ་དེ་ལ་བསྡད་དུས་སྐབས་ལ་འོ་ན་དཀའ་ངལ་ཅིག་འཕྲད་སོང་ན་འོ་ན་འདིར་ཚུར་སླེབས་མཁན་ཡིན་ནའང་འདྲ་ངོས་ལེན་བྱེད་མཁན་ཡིན་ནའང་འདྲ་དེ་འདྲས་བྱས་མ་ཐུབ་པས་ཅིག་འོ་ན་ཕར་ནས་མང་པོ་ཅིག་འདི་འདྲ་འགག་འགྲོ་གི་འདུག་ད་དེ་འདྲའི་སླེབས་མཁན་ལ་དཀའ་ངལ་མེད་འོ་ན་ཁང་པ་དང་གང་ཡང་ཐོག་ལ་དཀའ་ངལ་མེད་པ་ཡིན་ན་འོ་ན་ཕར་ནས་ཚུར་མི་བཏང་མཁན་དེ་ལ་འོ་ན་ཏན་ཏན་གྱི་ག་རེ་ཟེར་ཕན་ཐོགས་ཡོང་ཆོག་ཅིག་ད་དེ་འདྲ་རེད་བསམ་གི་འདུག་དེ་སོང་ཙང་ད་ཅིག་ག་རེ་ཟེར་བ་རེད་ད་རེས་ཀྱི་དེའི་བརྒྱུད་རིམ་དེའི་ཐོག་ནས། མི་སེམས་ཁྲལ་ཅིག་ག་རེ་ཟེར་ན་ག་བ་ཅིག་སྤུས་བས་ན། ངའི་ངོས་ནས་དེ་ལ་ག་རེ་ཟེར་ན་ཅིག་ཡག་པོ་འདྲ་ཅིག་མཐོང་བསྡད་ཀྱི་འདུག་ག་རེ་ཟེར་ན་ད་སོ་སོ་སོ་སོ་ཉེས་པ་ཉེས་ཆད་ད་གང་ལྟར་དེ་འདྲ་ཅིག་སྤར་བ་ཡིན་ན། ཅིག་ག་འདྲ་ཅིག་ལ་དཀའ་ངལ་དེ་ཕར་གཏད་ཟེར་ཅིག་ག་རེ་ཟེར་ན་སེལ་འགྲོ་ཡ་ཅིག་རེད་བསམ་བསམ་འདྲ་ཅིག་འོ་དེ་འདྲ་བསམ་བློ་འཁོར་གྱི་འདུག། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ། Enjoy more stories in your language by visiting sps.com.au.